ཨ་མི་རི་ཀའི་ལས་ཐོག་སྲིད་འཛིན་སྐུ་ཞབས་ཇོ་བྷའི་ཏིན་མཆོག་གིས་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་ལོར་ཨ་མི་རི་ཀའི་སྲིད་འཛིན་ལ་བཞེངས་པའི་སྐབས་སུ་འོས་བསྡུའི་ལས་འགུལ་ཁག་ལ་སྔོན་དཔག་བྱེད་མཁན་ཚོའི་ཚོད་དཔག་ལས་ལྷག་པ་ལྷོ་ཀེ་རོ་ལི་ནའི་ནང་ནས་ཁོང་ལ་རྒྱབ་སྐྱོར་ནན་ཏན་ཞིག་ཞུས་པའི་ཐོག་ནས་སྐུ་ཞབས་ཇོ་བྷའི་ཏིན་ལ་རྒྱལ་ཁ་སོན་ཡོད་པ་ནང་ལྟར་ད་ལམ་རེས་གཟའ་སྤེན་པའི་ཉིན་མོ། དམངས་གཙོ་ཚོགས་པའི་སྔོན་འགྲོའི་འོས་བསྡུ་ལས་འགུལ་ཁག་གི་ནང་ལྷོ་ཀེ་རོ་ལི་ནའི་ནང་ཁོང་ལ་མི་མང་གི་རྒྱབ་སྐྱོར་ཤུགས་ཆེ་སོན་ཡོད་པའི་གནས་ཚུལ་ཐོན་ཤག་དེ་ཡང་ལྷོ་ཀེ་རོ་ལི་ནའི་ནང་ཡོད་དམངས་གཙོ་ཚོགས་པའི་མང་ཚོགས་ནས་རྒྱབ་སྐྱོར་ཞུ་སྟངས་དང་འབྲེལ་བའི་ལས་འཆར་དེ་དག་གིས་མ་འོངས་པར་སྲིད་འཛིན་གྱི་འོས་བསྡུ་ལས་འགུལ་ཁག་གི་ནང་རྟགས་དང་རྟེན་འབྲེལ་བཟང་པོ་ཞིག་ལ་ངོས་འཛིན་གནང་གི་ཡོད་པ་སྟེ། གང་ལགས་ཤེ་ན་ལྷོ་ཀེ་རོ་ལི་ནའི་རྒྱབ་སྐྱོར་ཐོག་ནས་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་ཐམ་པའི་ལོར་སྐུ་ཞབས་བྷའི་ཏིན་ལ་སྲིད་འཛིན་འོས་འདེམས་བྱུང་ཡོད་པ་ནང་ལྟར་འདི་ལོ་ཕྱི་ཟླ་བཅུ་གཅིག་པའི་ནང་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་སྐུ་ཞབས་སྲིད་ཟུར་ཏྲམ་དང་ཁ་གཏད་གཅོག་པའི་སྐབས་སུ་ལྷོ་ཀེ་རོ་ལི་ན་བརྒྱུད་ནས་རྒྱལ་ནང་གི་མི་རིགས་ནག་པོ་ཚོའི་འོས་ཤོག་གང་མང་ཐོབ་རྒྱུའི་ཐུགས་རེ་གནང་གི་ཡོད་པ་རེད། སྲིད་འཛིན་ཇོ་བྷའི་ཏིན་མཆོག་ལ་སྲིད་འཛིན་གནང་བའི་ལོ་དུས་དང་པོ་དེའི་ནང་མི་རིགས་ནག་པོ་ཚོས་རྒྱབ་སྐྱོར་ཆེན་པོ་ཞུས་ཡོད་འདུག་ན་ཡང། ཉེ་བའི་ཆར་མཉམ་འབྲེལ་གསར་ཁང་གིས་མི་མང་གི་བསམ་ཚུལ་བསྡུ་ལེན་བྱས་པའི་གྲུབ་འབྲས་ཁག་གི་ནང་དེང་གི་ཆར་མི་རིགས་ནག་པོ་ཚོས་སྲིད་འཛིན་ཇོ་བྷའི་ཏིན་མཆོག་ལ་རྒྱབ་སྐྱོར་གྱི་བརྒྱ་ཆ་དེ་བཞི་བཅུ་ཞེ་གཉིས་ཙམ་ལ་མར་ཆག་ཡོད་པ་སོང་ཙང་སྲིད་འཛིན་བྷའི་ཏིན་མཆོག་དང་སྲིད་འཛིན་སྐུ་གཞོན་པ་ལྕམ་ཀཱ་མཱ་ལཱ་ཧེ་རིས་རྣམ་གཉིས་ནས་མི་རིགས་ནག་པོ་གནས་སྡོད་བྱས་ཡོད་ས་གནས་ཁག་ཏུ་ཆེད་ཕེབས་གནང་སྟེ་ཁོང་ཚོའི་བདེ་དོན་ཁག་ལ་དགོངས་བཞེས་གནང་རྒྱུའི་ཞལ་བཞེས་གནང་བ་དང་ཆབས་ཅིག་ལྷོ་ཀེ་རོ་ལི་ན་བརྒྱུད་ནས་མི་རིགས་ནག་པོ་ཁག་གནས་སྡོད་བྱས་ཡོད་མངའ་སྡེ་འཇོར་ཇི་ཡ་དང་མི་ཤི་གན། ཝིས་ཀོན་སིན་དང་པེན་སིལ་ཝེ་ནི་ཡ་ལ་སོགས་ཀྱི་ནང་ནས་ཁོང་ལ་རྒྱབ་སྐྱོར་གང་མང་སོན་ཐབས་གནང་གི་ཡོད་པ་རེད། སྤྱིར་བཏང་བྱས་ན་ལྷོ་ཀེ་རོ་ལི་ནའི་མངའ་སྡེ་དེ་ནི་སྤྱི་མཐུན་ཚོགས་པའི་མངའ་སྡེ་ཞིག་ཡིན་འདུག་ན་ཡང་མངའ་སྡེ་དེའི་ནང་མི་རིགས་སྣ་ཚོགས་ཡོད་པ་ཁག་གི་ནང་ནས་མི་རིགས་ནག་པོའི་གྲངས་འབོར་དེ་བརྒྱ་ཆ་ཉི་ཤུ་རྩ་དྲུག་ཙམ་ཞིག་ཡོད་པ་དེ་དག་གིས་རྒྱལ་ཡོངས་འོས་བསྡུའི་ནང་བརྒྱ་ཆ་བཅུ་གཅིག་ཙམ་ཞིག་ཏུ་འགྱུར་གྱི་ཡོད་པ་སོང་ཙང་གནད་འགག་ཆེ་བ་ཞིག་ལ་ངོས་འཛིན་གནང་བའི་ཐོག་ནས་དང་ཐོག་སྔོན་འགྲོའི་འོས་བསྡུའི་ལས་འགུལ་ཁག་གི་ནང་ལྷོ་ཀེ་རོ་ལི་ནའི་ནང་ནས་འགོ་འཛུགས་གནང་ཡོད་པ་ལྟར། སྲིད་འཛིན་བྷའི་ཏེན་མཆོག་གི་སྔོན་འགྲོའི་ལས་འགུལ་ཨང་གཉིས་པ་དེ་གཟའ་མིག་དམར་ཉིན་མོ Nevada མངའ་སྡེའི་ནང་གནང་སྟེ། རིང་མིན་ཕྱི་ཟླ་གསུམ་པའི་ཚེས་ལྔའི་ཉིན་མོ Super Tuesday ཟེར་བ་ཨ་མི་རི་ཀའི་ནང་མངའ་སྡེ་མང་པོའི་ནང་སྲིད་འཛིན་འོས་མི་ཁག་གི་སྔོན་འགྲོའི་འོས་བསྡུ་ཁག་བྱེད་སྲོལ་ཡོད་པ་དེའི་གོང་དུ་མི་རིགས་སྣེ་མང་གནས་ཡོད་ས་གནས་ཁག་གི་རྒྱབ་སྐྱོར་གང་མང་སོན་ཐབས་གནང་རྒྱུ་ལས་སྲིད་འཛིན Joe Biden མཆོག་གི་དགུང་གྲངས་བརྒྱད་ཅུ་གྱ་གཅིག་ལ་ཕེབས་ཡོད་པར་ལྟོས་མེད་ཐོག་སྐུ་གཟུགས་བདེ་ཐང་ངང་རིང་མིན་སྤྱི་ཟླ་བཅུ་གཅིག་པའི་ནང་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་དགུང་གྲངས་བདུན་ཅུ་དོན་བདུན་ལ་ཕེབས་པ་སྲིད་འཛིན་ཟུར་པ་སྐུ་ཞབས Donald Trump ལ་ཁ་གཏད་གཅོག་པའི་ཐོག་ནས་ཨ་མི་རི་ཀའི་མ་འོངས་པའི་སྲིད་འཛིན་ཨང་བཞི་བཅུ་ཞེ་བདུན་པ་དེར་བཞེངས་རྒྱུའི་གྲ་སྒྲིག་གནང་གི་ཡོད་པ་རེད།